རྣམ་པ་ཚང་མ་ལོག་གི་ད་དེ་རིང་འདིར། དོ་སྣང་ཆེན་པོ་གནང་བ་དེ་ལ་ངས་ཡང་བསྐྱར་ཐུགས་རྗེ་ཆེ་ཞུ་ཡ་གཅིག་དང། ད་ང་དེ་རིང་འདིར་བཅར་ཡ་འདི་ང་རང་སྒེར་གྱི་འདུ་བ། བོད་མི། བསམ་གཟན་མི་སྒེར་པ་གཅིག་ད་དེ་རིང་ངས་འདིར། ངོས་ནས་ང་ལ་ཡོང་པ་ཡིན། དེ་ཡིན་ན་སྤྱི་ཚོགས་ལ་ཡ་འགན་ཅིག་དང་ཨ་ནེ་ཁ་ཚུགས་རེ་ཅིག་ད་སེམས་ཚོར་ཡོད་པའི་ཐོག་ནས་ངས་དེ་རིང་འདིར་བཀའ་མོལ་ཞུ་བར་བཅར་བ་ཡིན་མ་གཏོགས་གཅིག་གིས་ཡང་འདིར་སུ་གཅིག་གིས་ང་ཨ་ནེ་འདིར་བཏང་བ་དང་འདི་གང་ཡང་མེད། དེས་མ་ཚད་པའི་ང་ལ་ད་ལྟ་དེབ་ལྗང་ཁུ་ཆ་ཚང་གཅིག་སྤྲད་མཁན་ཅིག་ཡིན། དེབ་ལྗང་ཁུ་སྤྲད་མཁན་ཅིག་བོད་མི་ཡིན་པ་ཙམ་དུ་མ་ཟད་པས་ཨ་ནེ་དེབ་ལྗང་ཁུ་གཅིག་ཆ་ཚང་གཅིག་དུས་ཐོག་ལ་ཡང་ཕུལ་མཁན་མི་གཅིག་ཡིན། དེ་འདྲ་ཡིན་དུས་གང་ལགས་དེ་རིང་ངས་ད། འདྲེ་གི། དམངས་གཙོའི་ཁེ་དབང་དེ་ལོངས་སུ་སྤྱད་ནས་ད་ངས་དེ་རིང་དེ་བཤད་ཆོག་གི་རེད་བསམ་གི་འདུག་རུང་བ། ང་རང་གི་སེམས་ཚོར་ཡོད་པའི་ཐོག་ནས་ད་འགན་གཅིག་ཁྱེར་ནས་ག་རེ་ཞུ་ཡ་ཞུ་འདོད་བྱུང་ཟེར་ན། ད་ད་རིང་ངས་དེ་ལ་ཡང་བཅར་ཡ་དེ་བློ་ཕམ་པ་གཅིག་ལ་ཡང་ག་རེ་བྱུང་ཟེར་ན། ད།

ད། དོགས་པ་ཟ་དགོས་ཡ་ཅིག། ཕྱག་ལས་གནང་སྟངས་འདི། ལྷག་པར་དུ་འདི་ནང་ལ་ཡ་ཚིག་བེད་སྤྱོད་བཏང་སྟངས་འདི། དངོས་གནས་ཅིག་ད། ག་ཚོད་ལ་ཅིག་སེམས་པ་སྐྱོ་དགོས་ཡ་ཅིག། ནམ་རྒྱུན་ཨེ་ནི་པའི་ཅིག་གི་དུག་ལོ་རྫིག་པོ་ཁྲ་ཁྲ་སིང་སིང་འདྲ་ཅིག་གོན་བྱས་མི་མང་གིས་ལབ་དྲེ་སྤུག་ན་སྐད་ཆ་སྙན་པོ་འདྲ་བོ་བཤད་ཕར་བཤད་ཚུར་འཇོག་ར་ཞིག་བླངས་སྐད་ཆ་སྙན་པོ་འདྲ་བཤད་བཤད་པ་ཁ་ནས་བཤད་ཁ་ཙམ་རེད་མ་གཏོགས་ཅིག་གི་དོན་ངོ་མའི་ཐོག་ལ་སེམས་ནང་ལ་ཡ་ཚོར་བ་ཁྱོན་ནས་མེད་བསྡད་པའི་བཟོ་འདྲ་ཅིག་གི་ངས་རྣམ་པ་འདི་འདྲ་ཅིག་མཐོང།

བཀུར་འོས་ཚོགས་གཙོ་མཆོག་ལ་ཡང། སྤྱི་འཐུས་ཚོགས་གཙོ་མཆོག་ལ་ཡང་དངོས་གནས་དམའ་འབེབས་དང་ཟུར་ཟ་བྱས་ཡག་གི་ད་ལས་ཀ་བྱས་འདུག་བ། དེ་འདྲ་གསལ་པོ་ཞུ་གནང་འདུག་བ། འདི་འདྲའི་གནང་དགོས་ཡག་གི་ད་རྐྱེན་ག་བ་ཐུག་པ་རེད་ག་རེ་ཆགས་པ་རེད། འདི། ད་དེ་རིང་ད་འདྲས་གི་འཛིན་སྐྱོང་བཀའ་ཤག་ཟེར་ན་མི་འདུག་སྲིད་སྐྱོང་མཆོག་གི། ད། ཡ་རབས་སྤྱོད་བཟང་གི་རྣམ་པ་དེ་ག་བ་ག་བ་ཕྱིན་པ་རེད། ཡ་རབས་སྤྱོད་བཟང་ལ་ཡང་ད་འདི་འདྲས་ཅིག་གི་བརྩི་བཀུར་གནང་གི་ཡོད་རེད་བས། ཐུགས་ཁུར་གནང་གི་ཡོད་རེད་བས། ཐུགས་ཁུར་གནང་གི་ཡོད་བ་ཡིན་ན་དེ་འདྲས་གི་ཡ་རབས་སྤྱོད་བཟང་དེ་ག་བ་ཕྱིན་པ་རེད་ག་རེ་ཆགས་པ་རེད་ད།

ཨོ། རྒྱུ་མཚན་ཞིག་གང་ཡིན་ཟེར་ན། དེ་རིང་གི་བཀའ་ཤག་གི་གསར་འགོད་གསལ་བསྒྲགས་དེ་ལ་ཡང། སྲིད་སྐྱོང་ཁོ་རང་ཕེབས་མི་འདུག་བ། འདི་མ་ཕེབས་ཡ་དང་པོ་ཁོ་རང་ཁོ་རང་སེམས་ནང་ལ་གཏིང་ནང་ལ་གཏིང་ནས་ད། ཨིན་ཇི་སྐད་ལ guilty feel ཟེར་ཏེ guilty ཟེར་ཏེ་ཡོད་ཐག་ཆོད་ཡོད་ཐག་ཆོད་ཡོད་ར་ད།

ད་ལྟའི་ལས་ཐོག་སྲིད་སྐྱོང་མཆོག་གིས་འགོ་ཁྲིད་ནས། འགོ་ཁྲིད་པའི་ད། བཀའ་ཤག་གིས་ད། གོ་ལོག་ཆེན་པོ་ཅིག་རེད་འདི། རྙོག་དྲ་ལུང་པ་གང་བཟོས་སོང་བ་ད་གང་ལྟར། ཕ་ནས་ལྷན་པ་བརྒྱབ་འདི་ནས་ལྷན་པ་བརྒྱབ་ག་ས་ག་ནས་ལྷན་པ་བརྒྱབ་སོང་བ་ད། ད་ལྷན་པ་བརྒྱབ་ད་ལྷན་པ་དེ་ཐེབས་ཀྱི་མི་འདུག་བ། ཁ་སང་སྤྱི་ཟླ་ག་ཚོད་ཅིག་ནང་ལ་ཡ་ད། སྤྱི་འཐུས་ཟླ་བ་ཕུན་དཀྱིལ་མཆོག་གིས། དེ་ནས་སྤྱི་འཐུས་ནང་ལ་ཡ་གསལ་བོ་ཞིག་གསུངས་སོང་ང། ད་ལྟ་གཉིས་དེ་ལྟ་འདུག་བ་ག་ས་ག་ལ་བཏང་ཡོང་དགོས་འདུག་བ་དེ་ནས་བ། དེ་དུས་བཀའ་ཤག་ཁ་ས་རེ་སྤྱི་འཐུས་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལ་ཡ་གསལ་བོ་ཞུ་ཅིག་མ་ད། སྐྱོན་གསུངས་གནང་སོང་ང། དྲི་བ་བཏང་སོང་ང་ལན་བརྒྱབ་མ་སོང་ང་དེ་དུས། དེ་དུས་དེ་རིགས་ཀྱི་སྡིངས་ཆ་ཞིག་ཕུལ་སོང་ང་ད།

སྐད་ཆ་སྔ་ཕྱི་མི་མཐུན་པ་གཉིས་བཤད་ཚར་བ་དང། བཀའ་ཤག་འཛིན་སྐྱོང་བཀའ་ཤག་དེ་འདྲའི་གལ་ཆེན་པོ་གཅིག་གིས་དེ་འདྲའི་གི་སྡིངས་ཆ་ལས་ཁུངས་གལ་ཆེན་པོ་གཅིག་གིས་སྲིད་སྐྱོང་རྐུབ་བཀྱག་དེ་འདྲའི་གལ་ཆེན་པོ་གཅིག་གིས་ད་སྐད་ཆ་སྐད་ཆ་སྔ་ཕྱི་མ་མཐུན་པ་གཉིས་བཤད་ཚར་སོང་བ་ད་ག་རེ་ཆགས་པ་རེད་ད་འདི། ཨོ་འདི་ལ་བརྟེན་ནས་ངས་ཁྱེད་རང་དང། དེ་རིང་ངས་ཁ་ཐུག་ཞུ་བ་ཡིན་ན་ད་རིང་སྲིད་སྐྱོང། སྐུ་ངོ་སྲིད་སྐྱོང་མཆོག་གི། སེམས་གཏིང་དུ་བ་གཅིག་ལ་ཡ། ད། དབྱིན་ཇིའི་སྐད་ལ་མ་ཟེར Guilty Feel། མ་བདེ་བ། འགྱོད་པ། གནོང་འཇིགས་ཏན་ཏན་ཡོད་རེད་བསམ་གྱི་འདུག་འདི་ཡོད་པའི་རྒྱུ་མཚན་ག་རེད་ཟེར་ན། ད་རིང་བྷི་གའི། སེ་སྒོ་སེ་ར་ལ་ཕེབས་མ་སོང་ང་ཕེབས་ཐུབ་མི་འདུག་བ་མི་མང་གདོང་སྟོན་ནུས་ཀྱི་མི་འདུག་བ། འོ་གཅིག་འདི་རེད། ད་ངས་དེ་རིང་གསལ་པོ་ཞུ་གི་ཡོད་ད་ཡང་ངས་ཡང་འདི་དངོས་གནས་གཅིག་སྒེར་གྱི། སྤྱི་འཐུས་ག་སུ་ད་ག་སུ་རེད་ཨ་ནི་སྐུ་ངོ་སྲིད་སྐྱོང་མཆོག་ལ་ཡ་མ་དགའ་བ་རྩ་ནས་མེད་ཁ་ཚོན་ནི་ངས་ཐོག་མར་ཞུས་ཚར་ཡིན་ངས། ང། བོད་མི་སྒེར་པ་གཅིག་དེབ་ལྗང་ཁུ་སྤྲད་མཁན་མི་གཅིག་གིས། བོད་མི་རྩམ་ཟན་སྒེར་པ་དེབ་ལྗང་ཁུ་སྤྲད་མཁན་མི་གཅིག་གིས། སོ་སོའི་གི་འགན་གྱིས་སོ་སོའི་གི་སྤྱི་ཚོགས་དང་སོ་སོའི་གི་བོད་མི་སྒྲིག་འཛུགས་གཞུང་ལ་ཡ་འགན་གཅིག་ཡོད་པའི་ཐོག་ནས་ངས་སེམས་ཚོར་ཡོད་པའི་ཐོག་ནས་ངས་ཀྱང་ག་རེ་ཞུ་ག་ཅི་ནས་ཞུ་གི་ཡོད་ཟེར་ན། སྲིད་སྐྱོང་གི་རྐུབ་བཀྱག་གལ་ཆེན་པོ་དེ་འདྲ་ཞིག་གི་སྒང་ལ། མི་ཉམས་མྱོང་ཅན་གཅིག་མ་སླེབས་པའི་རྐྱེན་གྱིས། མི་ལས་ཀ་བྱེད་སྟངས་མ་ཤེས་པའི་རྐྱེན་གྱིས་ད་སྤྱི་ཚོགས་འཁྲུག་གཞི་དེ་འདྲ་ཞིག་ཐོན་གྱི་འདུག་བ། འོ་རྒྱུ་མཚན་འདི་རེད།

འདི་གཞི་མེད་སྐྱོན་བརྗོད་རྩ་ནས་མ་རེད། ད་རིང་ངས་དངོས་གནས་སྲིད་སྐྱོང་དངོས་སུ་མཇལ་བ་ཡིན་ན་ངས་ད་ག་རང་ཞུ་ས་རེད། བ་ངས་སྲིད་སྐྱོང་ལ་མ་དགའ་ཡ་རྩ་ནས་མེད། གང་ལྟར། ང་རང་ཚོ་གི་སྲིད་སྐྱོང་མི་གདམ་མི་མང་གིས་ཡ་གདམ་པ་རེད་མི་མང་གིས་མར་ཕབ་ཆོག་གི་རེད། འདི་དམངས་གཙོའི་འགྲོ་སྟངས་རེད། ངས་ག་རེ་ཞུ་གི་ཡོད་ཟེར་ན་ཁ་ཐོག་མ་ནས་རྐུབ་བཀྱག་འདི་འདྲའི་གལ་ཆེན་པོ་གཅིག་གི་སྒང་ལ། རྒྱལ་བ་རིན་པོ་ཆེ་གི་རྐུབ་བཀྱག་སྲིད་སྐྱོང་གི་རྐུབ་བཀྱག་དེ་མ་བཞག་བཞག་པ་འདི་སྒང་ལ་མི་གལ་ཆེན་པོ་ཅིག་བཞག་བཞག་ཀྱོ་དེ་ལ། མི་འདི་མཚན་ལྡན་གཅིག་དང་མི་འདི་སྤྱི་ཚོགས་མགོ་ཁྲིད་ཐུབ་མཁན་གཅིག་དགོས་ཀྱི་ཡོད་རེད་མ་གཏོགས་གཅིག་གིས། སྤྲེའུ་གི་སྤྲེའུ་ལྔ་བརྒྱ་གི་ངང་ཚུལ་སྤྲེའུ་གི་བློན་པོ་དེ་ད། ཆུ་ནང་ལ་མ་ཟླ་དཀར་ཟག་བཞག་ཟླ་དཀར་ལེན་ག་འགྲོ་གི་ཡིན་ཟེར་བ་ལ་དཔོན་པོ་དེ་འདྲ་གཅིག་དགོས་ཀྱི་ཡོད་མ་རེད་ང་ཚོ་ལ།

གཅིག་དེ་རེད། གཉིས་ནས་འདི་སྒང་ལ་ཡག་དེ་ནི། དྲུང་ཆེ། རྣམས་མི་གསུམ་ཡ། མི་གསུམ་མ། ཁྲིད་འདུག་བ་མི་གསུམ་ག་ཅི་ཡོང་དགོས་ཀྱི་ཡོད་རེད་སྒང་ལ་དྲུང་ཆེ་གཉིས་ག་ཅི་ནས་ཕེབས་དགོས་ཀྱི་ཡོད་རེད་དེ་ལ་ཡག། འོ་གཅིག་དེ་རེད། དེ་འདྲའི་ཡིན་དུས་སྒང་ལ་ད་ང་ཚོའི་གི་ངོས་ནས་མི་མང་གི་དོགས་པ་ཟ་ཡ་གི་ལས་ཀ་བྱེད་ཀྱི་འདུག་བ་ཁྱེད་རང་དང་པོ་ནས། དེ་འདྲའི་མི་མང་གི་དོགས་པ་ཟ་ཡ་ལས་ཀ་བྱེད་དགོས་དེ་ག་པར་ཐུག་པ་རེད་ག་རེ་ཆགས་པ་རེད་ད།

དམའ་འབེབས་དང་ཟུར་ཟ་དང་དམའ་འབེབས་དང་ནག་པོ་བཟོ་ཡའི་ལས་ཀ་རེད་འདུག་བ། འདི་ནག་པོ་བཟོ་སྤྱི་འཐུས་སོ་སོ་རྫུན་མ་ཡིན་མང་པོས་ཤེས་ཀྱི་མང་པོས་ཤེས་ཀྱི་ཡོད་རེད་ཟེར་མཁན་དེ་རིང་མི་མང་ལ་མ་སྟོན་ཡ་འཛམ་བུ་གླིང་མི་མང་ལ་མ་ཁྱབ་བསྒྲགས་བྱེད་ཡ་ཡིན་པ་ཡིན་ན། ད་རེས། ད་ལེན། མི་ནི་སོ་ཊ་ལ་ཕེབས་པའི་སྐབས་ལ་སྤྱི་འཐུས་ཚོགས་གཙོ་མཆོག་གིས་གསུངས་བཞག་བ་འདི། འདི་གི་ཚང་མ་རྫུན་མ་རེད་གསུངས་ད་ཡ་གསུངས་གསུངས་པ་དེ་ནང་བཅད་ཚིག་གཅིག་མི་འདུག་བ་དེ་ནང་ལ་ཡ།

ལས་ཀ་བྱེད་སྟངས་འདི་འདྲ་རྩ་ནས་མ་རེད་བསམ་གི་འདུག་ད་དེ་ངས་དངོས་གནས་དྲང་གནས་ད་འདི་ཚོ་དེ་ང་ཚོ་མི་མང་ད་སུ་དང་སུ་ཡིན་པ་ཡིན་ནའི་དངོས་གནས་ང་ཚོ་གཞོན་སྐྱེས་ཚང་མ་ལོག་ད་འདི་ལ་ཡ་དོ་སྣང་ཡག་པོ་ཅིག་གནང་དགོས་འདུག་མ་གཏོགས་ཅིག་གི། དེ་འདྲས་དེ་འདྲས་ད་དུས་ང་ཚོ་ལོ་ལྔ་དུ་ཕྱིན་པ་ཡིན་ན་དངོས་གནས་རྒྱལ་བ་རིན་པོ་ཆེ་གིས་ད་ད་ལྟ་བར་དུ་དངོས་གནས་དྲང་གནས་བོད་མིའི་སྒྲིག་འཛུགས་པའི་ལོ། བཙུགས་ནས་ད་ལོ་དེ་ལྔ་བཅུ་ནང་འདི་འདྲས་སྐུ་ལས་བསྐྱོན་བཞག་པ་དེ། དཔེ་ད་ཆུ་ལ་མར་གཡུག་མཁན་གི་ལས་ཀ་བྱེད་ཀྱི་འདུག་བ་དེ་ཚོ་ད་དཔེ་མི་ལ་མཐོང་མེད་པ་བཟོ་གི་འདུག་བ།

ནང་གི་བསམ་བློ་དེ། དམིགས་བསལ་གྱི་ཡོད་རེད་རྒྱལ་བ་རིན་པོ་ཆེས་རྟག་པར་གསུང་གི་འདུག་བ། འདི་ང་ཚོས་བེད་སྤྱོད་བཏང་ནས་རྣམ་དཔྱོད་བེད་སྤྱོད་བཏང་བྱས་གང་ད། ལེགས་ཉེས་ཀྱི་རྣམ་རྣམ་པར་འབྱེད་པའི་ད་ཤེས་རབ་ཀྱི་མཐུ་དེ་ང་ཚོ་ལ་ཡོད་རེད་ད་འདི་ཡོད་དུས་སྐབས་ལ་འདི་ང་ཚོ་བ་བེད་སྤྱོད་བཏང་བྱས་གང་ད་ཅིག་གི་ད་དེ་རིང་ང་ཚོ་སྲིད་སྐྱོང་དེ་མི་ཡག་པོ་ཞིག་གདམ་དགོས་དེ་གལ་ཆེན་པོ་འདུག་བསམ་གི་འདུག་རེད་བ་ད་ངས་དེ་རིང་དྲག་དྲག་ཞིག་དགོངས་དག་ཞུ་ཡ་ཡིན་ཡ་ངས། ཨ་ནི་ག་ལེ་ག་ལེ་མ་འོངས་པ་ལ་ཡ་བཅར་ཆོག་པ་ཅིག་ཐུགས་རྗེ་ཆེ་ཞུ་ཡ་ཡིན།